ཏུ་བྱུང་བ་ཀུན་ཚུལ་ཁྲིམས་ཉམས་པ་མེད་པར་མཐར་ཕྱིན་པར་གྱུར་ཅིག། ཚུལ་ཁྲིམས་འཆལ་བ་འགའ་བྱུང་ན་དེས། ཡིད་བྱུང་ནས་ཏེ་འགྱོད་པ་སྐྱེས་ནས་རྟག་ཏུ་སྡིག་པ་ཟད་བྱེད་ཤོག། ཚུལ་ཁྲིམས་འཆལ་བ་ག་དེ་བྱུང་ན་ཚུལ་ཁྲིམས་འཆལ་བ་དེས་ཀྱང་དེ་ནི་ཡིད་བྱུང་ནས་འགྲིག་མ་སོང་བསམ་ནས་འགྱོད་པ་སྐྱེས་ནས་རྟག་ཏུ་སྡིག་པ་ཟད་བྱེད་ཤོག། བདེ་འགྲོ་དག་ཀྱང་ཐོབ་གྱུར་ནས། དེར་ཡང་བརྟུལ་ཞུགས་མི་ཉམས་ཤོག་མཁས་པ་རྣམས་ནི་བཀུར་བ་དང་བསོད་སྙོམས་དག་ཀྱང་རྙེད་པར་ཤོག་རྒྱུད་ནི་ཡོངས་སུ་དག་པ་དང་ཕྱོགས་རྣམས་ཀུན་ཏུ་གྲགས་པར་ཤོག། དེ་ནས་ཕྱི་མར་བདེ་འགྲོ་དག་ཀྱང་ཨོ་ད་ཏི་ངན་འགྲོའི་ཚེ་འདིའི་དོན་དུ་བསྔོ་བར་བྱེད་དོ། དེ་ནས་ཕྱི་མར་བདེ་འགྲོ་དག་ཀྱང་ཐོབ་པར་གྱུར་ནས་དེར་ཡང

རྒྱུད་ནི་ང་རྒྱལ་ལ་སོགས་པ་མེད་པར་ཡོངས་སུ་དག་པ་དང་ཕྱོགས་རྣམས་ཀུན་ཏུ་སྙན་པའི་གྲགས་པ་སྟེ་ཕྱོགས་རྣམས་ཀུན་ཏུ་སྙན་པའི་གྲགས་པ་རྒྱུད་ཡོངས་སུ་དག་ན་རྒྱུད་ང་རྒྱལ་མེད་པ་སོགས་ཡོངས་སུ་དག་པ་བྱུང་ན་ཕྱོགས་ཀུན་ཏུ་སྙན་པར་གྲགས་པ་ཡིན། ང་རྒྱལ་མ་དག་སྙན་པར་གྲགས་ན་ང་རྒྱལ་ཆེ་རུ་ཕྱིན་དེ་ནི་གེགས་མགོ་མོ་ཡིན། དང་པོ། ངང་དུག་དག་པར་ཤོག་ལྔ་པ། འབྲས་བུ་བདེ་བ་ལ་ལོངས་སྤྱོད་པར་བསྔོ་བ་ནི་ངན་སོང་སྡུག་བསྔལ་མི་མྱོང་ཞིང་དཀའ་བ་སྤྱད་པ་མེད་པར་ཡང་ལྷ་བས་ལྷག་པའི་ལུས་ཀྱིས་ནི་དེ་དག་སངས་རྒྱས་མྱུར་འགྲུབ་ཤོག། འབྲས་བུ་བདེ་བ་ལ་ལོངས་སྤྱོད་པར་བསྔོ་བ། འབྲས་བུ་བདེ་བ་ལ་ལོངས་སྤྱོད་པར་བསྔོ་བ། ངན་སོང་གི་སྡུག་བསྔལ་མི་མྱོང་ཞིང་སྒོ་གསུམ་གྱི་ལས་དྲག་པོའི་དཀའ་བ་སྤྱད་པ་མེད་པར་ལྷ་བས་ལྷག་པའི་རྣམ་སྨིན་གྱི་ལུས། ལྷ་བས་ལྷག་པའི་རྣམ་སྨིན་གྱི་ལུས་རྣམ་མཁྱེན་བསྒྲུབ་པའི་མཐོ་རིས་ཀྱི་ཡོན་ཏན་བདུན་དང་ལྡན་པའི་ལུས་ནི་ས། མཁས་པ་དེ་དག། ལུས་ནི་མཁས་པ་དེ་དག་སངས་རྒྱས་མྱུར་དུ་འགྲུབ་པར་གྱུར་ཅིག། ས་ད་ནི་ངན་སོང་སྡུག་བསྔལ་མི་མྱོང་ཞིང་དཀའ་བ་སྤྱད་པ་མེད་པར་ཡང། ལྷ་བས་ལྷག་པའི་ལུས་ཀྱིས་ནི། དེ་དག་སངས་རྒྱས་མྱུར་འགྲུབ་ཤོག། ས།

བདུན་དང་ལྡན་པའི་ལུས་ནི་མཁས་པ་དེ་དག་སངས་རྒྱས་མྱུར་དུ་འགྲུབ་པར་གྱུར་ཅིག་ས་ནི་ནས་བྱས་འདི་གཅིག་བཞི་པ་སེམས་ཅན་གྱི་དོན་དུ་བསྔོ་བ་ནི། སེམས་ཅན་ཀུན་གྱིས་ལན་མང་དུ། སངས་རྒྱས་ཐམས་ཅད་མཆོད་བྱེད་ཅིང། སངས་རྒྱས་བདེ་བ་བསམ་ཡས་ཀྱིས་རྟག་ཏུ་བདེ་དང་ལྡན་གྱུར་ཅིག་ས་ད་ནི་སེམས་ཅན་གྱི་དོན་དུ་བསྔོ་བ་ནི་སེམས་ཅན་ག་འདྲ་ཞིག་ཡིན་ན། དགེ་བ་ཇི་སྙེད་ཅིག་ཡོད་པའི་མཐུ་ལས་སེམས་ཅན་ཀུན་གྱིས་ལན་མང་དུ་ཟེར། སེམས་ཅན་ཀུན་གྱིས་ལན་མང་དུ་བསྟི་སྟང་དུ་བྱ་བ་ཐམས་ཅད་ཀྱིས་སངས་རྒྱས་ཐམས་ཅད་མཆོད་པར་བྱེད་ཅིང་དེ་ལ་བརྟེན་ནས་བྱང་ཆུབ་སེམས་དཔའི་སྤྱོད་པ་ལ་བསླབས་པས་སངས་རྒྱས་ཀྱི་བདེ་བ་མཐའ་ཡས་ཀྱིས་རྟག་ཏུ་བདེ་དང་ལྡན་པར་གྱུར་ཅིག། ད་གཉིས་པ་འཇིག་རྟེན་ལས་འདས་པའི་དོན་དུ་ད་ཡན་དེ་སྐད་དུ་འཇིག་རྟེན་པ། གཉིས་པ་འཇིག་རྟེན་ལས་འདས་པའི་དོན་དུ་བསྔོ་བ་ལ་གསུམ། བྱང་ཆུབ་སེམས་དཔའ་རྣམས་ཀྱི་བཞེད་དོན་བསྒྲུབ་པར་བསྔོ་བ། སངས་རྒྱས་ཀྱི་མཛད་པ་མཐར་ཕྱིན་པར་བསྔོ་བ། ཉན་རང་གི་བཞེད་དོན་བསྒྲུབ་པར་བསྔོ་བའོ། ས་བཅད་གསུམ་མོ་ནི་བྱང་ཆུབ་སེམས་དཔའ་རྣམས་ཀྱི་བཞེད་དོན་བསྒྲུབ་པར་བསྔོ་བ་ནི། བྱང་ཆུབ་སེམས་དཔའ་རྣམས་ཀྱིས་ནི་འགྲོ་དོན་ཐུགས་ལ་དགོངས་འགྲུབ་ཤོག། བསྟན་བཅོས་འདི་བརྩམས་པ་ལ་སོགས་པའི་དགེ་བ་ལ་བརྟེན་ནས་བྱང་ཆུབ་སེམས་དཔའ་རྣམས་ཀྱིས་ནི་འགྲོ་བ་མཐའ་དག་གི་གནས་སྐབས་དང་མཐར་ཐུག་གི་དོན་མཛད་པ་མཛད་པར་ཐུགས་ལ་དགོངས་པ་ཇི་ལྟ་བ་བཞིན་དུ་འགྲུབ་པར་ཤོག། སངས་རྒྱས་ཀྱི་མཛད་པ་མཐར་ཕྱིན་པར་བསྔོ་བ་ནི་མགོན་པོ་ཡིས་ནི་གང་དགོངས་པ་སེམས་ཅན་རྣམས་ལའང་དེ་འབྱོར་ཤོག། སེམས་ཅན་གྱི་མགོན་པོ་རྒྱལ་བ་ཡིས་སེམས་ཅན་རྣམས་བདེ་བ་མཐའ་དག་དང་ལྡན་པར་གང་དགོངས་པ། སེམས་ཅན་རྣམས་ལ་བདེ་བ་འདི་འབྱོར་བར་ཤོག། གསུམ་པ་ཉན་རང་གི་བཞེད་དོན་འགྲུབ་པར་དགོངས་པ་ནི། དེ་བཞིན་རང་སངས་རྒྱས་རྣམས་དང་ཉན་ཐོས་རྣམས་ཀྱང་བདེ་གྱུར་ཅིག། དེ་བཞིན་དུ་རང་སངས་རྒྱས་རྣམས་དང་ཉན་ཐོས་རྣམས་ཀྱང་ཞི་བའི་བདེ་བ་ཐོབ་པར་གྱུར་ཅིག། ད་གཉིས་པ་རང་དོན་དུ་བསྔོ་བ་ལ་བཞི་འདུག། རང་དོན་དུ་བསྔོ་བ་ལ་བཞི་ཟེར། གནས་སྐབས་འབྲས་བུ་ཐོབ་པར་སྨོན་པ། འཇམ་དཔལ་དབྱངས་ཀྱིས་དངོས་སུ་རྗེས་སུ་འཛིན་པར་བསྔོ་བ། བྱང་ཆུབ་སེམས་དཔའི་སྤྱོད་པ་ལ་གནས་པར་བསྔོ་བ། གཞན་དོན་མཐར་ཕྱིན་པར་སྨོན་པའོ། དང་པོ་ནི་གནས་སྐབས་ཀྱི་འབྲས་བུ་ཐོབ་པར་སྨོན་པ་ནི་བདག་ཀྱང་འཇམ་དབྱངས་བཀའ་དྲིན་གྱིས་ས་རབ་དགའ་བ་ཐོབ་བར་དུ། ཐོབ་བར་དུ། རྟག་ཏུ་ཚེ་རབས་དྲན་པ་དང་རབ་ཏུ་བྱུང་བ་ཐོབ་པར་ཤོག། ཟེར་བ་ནི། སྨོན་པ་ནི་གཅིག། རང་དོན་ཆེད་དུ་ད་ནི་དགོས་ཀྱི་འདུག། དགེ་བ་དེ་དག་གི་མཐུ་ལས་བདག་ཀྱང། འཇམ་པའི་དབྱངས་ཀྱི་བཀའ་དྲིན་གྱིས་རབ་ཏུ་དགའ་བ། ས་རབ་ཏུ་དགའ་བ་ས་དང་པོ་ས་དང་པོ།